sbs.com.au/tibetan། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་འདིའི་ལེ་ཚན་ནི་ཁྱེད་ཀྱིས་རིན་མེད་ཐོག་སྐད་སྒྱུར་བའི་མཐུན་རྐྱེན་བླངས་ཚུལ་སྐོར་ཡིན། ཨོ་སི་ཁྲུ་ལི་ཡར་གསར་དུ་འབྱོར་སྐབས་སྐད་སྒྱུར་བ་ཚད་ལྡན་ཞིག་གི་རོགས་སྐྱོར་ཐོབ་རྒྱུ་ནི་ཤིན་ཏུ་གལ་ཆེན་པོ་ཡིན། སྐད་སྒྱུར་བ་རྣམས་ཀྱིས་གལ་ཆེའི་ཡིག་ཆ་ཁག་ཨིན་ཡིག་ཏུ་ཕབ་སྒྱུར་གནང་བ་མ་ཟད། སྨན་པ་བསྟེན་སྐབས་ཀྱང་སྐད་སྒྱུར་གྱི་རོགས་རམ་ཐོག་གནས་ཚུལ་ཆ་ཚང་ཁྱེད་ལ་གོ་བདེ་པོ་འགྲེལ་བརྗོད་གནང་ངེས་རེད། ཁྱེད་ཀྱིས་སྐད་སྒྱུར་བའི་མཐུན་སྦྱོར་ཆེད་དངུལ་སྤྲོད་དགོས་པ་ཡོང་སྲིད། འོན་ཀྱང། ཁྱེད་ལ་རིན་མེད་ཐོག་སྐད་སྒྱུར་བའི་མཐུན་རྐྱེན་ཡོད་པ་ཤེས་ཀྱི་ཡོད་དམ། རྒྱལ་ཁབ་གསར་པ་གང་ཞིག་ནང་འཚོ་བ་སྐྱེལ་བར་ལས་སླ་པོ་རྩ་བ་ནས་མེད། ལྷག་པར་དུ་ཨིན་སྐད་མ་ཤེས་ན་དེ་ལས་དཀའ་བ་ཡོད།

ང་ཚོར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་སྐད་སྒྱུར་བ་ཉིས་སྟོང་དགུ་བརྒྱ་ཡོད་པ་དེ་དག་གིས་སྐད་རིགས་མི་འདྲ་བ་ཁག་བརྒྱ་དང་དྲུག་ཅུ་ཙམ་ནང་སྐད་སྒྱུར་གྱི་མཐུན་སྦྱོར་བསྐྲུན་གྱི་ཡོད། ཨོ་སི་ཀྲི་ལི་ཡའི་གཞུང་གི་ལས་ཁུངས་ཁག་དང་སྨན་ཁང། སྨན་སྦྱོར་ཁང། ཁྲིམས་དོན་རོགས་སྐྱོར་ཁང་སོགས་ཚོགས་པ་དང་སྒེར་པ་ཁག་མང་པོ། TIS National། ཡིས་གནང་བའི་སྐད་སྒྱུར་བའི་མཐུན་སྦྱོར་ལ་དེབ་སྐྱེལ་གནང་ཡོད། ཡང་རོ་ཀི་ཡཱ་ལགས་ཀྱིས།
TIS National ཡིས་སྐད་སྒྱུར་བའི་མཐུན་སྦྱོར་དེ་ལོ་ཧྲིལ་པོར་ཉིན་ལྟར་ཆུ་ཚོད་ཉི་རྩ་བཞི་འཆར་ཅན་གནང་བཞིན་ཡོད། ང་ཚོས་དགོས་མཁོ་ལ་གཞིགས་ནས་ཁ་པར་བརྒྱུད་དང་མི་དངོས་སུ་བཅར་ནས་སྐད་སྒྱུར་བའི་མཐུན་སྦྱོར་བསྐྲུན་གྱི་ཡོད། ཁྱེད་ཀྱིས TIS National ལ་ཐད་ཀར་ཁ་པར་ཨང་གཅིག་གསུམ་གཅིག། བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་ཆོག་ཨིན་སྐད་མི་ཤེས་མཁན་རྣམས་ཀྱིས་ང་ཚོའི་འབྲེལ་མཐུད་ཁང་ལ་འབྲེལ་བ་གནང་ནས་སྐད་རིགས་གང་གི་ནང་སྐད་བསྒྱུར་དགོས་མིན་གསལ་པོ་བཤད་དགོས། དེ་རྗེས་ང་ཚོས་གང་མགྱོགས་ཁྱེད་ལ་མཁོ་བའི་སྐད་བསྒྱུར་བ་ཞིག་འཚོལ་ངེས་རེད། ཁྱེད་ལ་དུས་ནམ་ཡང་གང་ཐུབ་ཅི་ཐུབ་ཀྱིས་སྐད་བསྒྱུར་བ་ཚད་ལྡན་ཞིག་མཁོ་སྤྲོད་བྱེད་ངེས་རེད། ཡིན་ནའང། ཁྱེད་ཀྱིས་སྐད་བསྒྱུར་བ་དོ་བདག་གཅིག་རང་དགོས་པའི་རེ་འདུན་གནང་མི་ཆོག། འོན་ཀྱང་རོ་ཀི་ཡ་ལགས་ཀྱིས་མི་རེ་ངོ་རེའི་དགོས་མཁོ་ལ་གཞིགས་ནས་དམིགས་བསལ་བསམ་གཞིགས་གནང་ཆོག་ཅེས་ཁོང་གིས་འགྲེལ་བརྗོད་གནང་བར། མཚམས་རེ་ང་ཚོས་ཁྱེད་ཀྱི་རེ་འདུན་བཏོན་པ་ལྟར་སྒྲུབ་ཐབས་བྱེད་ངེས་རེད། དཔེར་ན། དོ་བདག་ཞིག་ལ་སྐད་སྒྱུར་བ་ཕོ་དགོས་པ་དང་ཡང་ན་མོ་དགོས་མཁོ་ཡོད་པར་རེ་བ་བཏོན་བྱུང་ན་ང་ཚོས་གནས་ཚུལ་དེར་བསམ་ཤེས་བྱེད་ཐུབ། ང་ཚོའི་སྐད་སྒྱུར་བ་ཚོར Working with Children Check ཞེས་ཕྲུ་གུ་དང་ལྷན་དུ་ལས་ཀ་ལས་པར་བཀག་སྡོམ་མེད་པའི་དཔང་ཡིག་དེ་ངེས་པར་དུ་དགོས། གང་ཡིན་ཟེར་ན་དོ་བདག་འགའ་ཤས་ལ་ཕྲུ་གུ་ཡོད་པས། ཁོང་ཚོས་དཔང་ཡིག་དེ་ཡོད་པའི་སྐད་སྒྱུར་བར་དགོས་མཁོ་ཡོད་པའི་རེ་འདུན་བཏོན་གྱི་ཡོད། དུས་ནམ་ཡང་ང་ཚོས་ཁྱེད་ལ་སྐད་སྒྱུར་བ་ཚད་ལྡན་ཅན་ཞིག་དང་མཐུད་ཐབས་བྱེད་ངེས་རེད། གལ་སྲིད་ཁྱེད་རང་སྨན་པ་སྟོན་དགོས་ན་རང་ཉིད་ཀྱི་ནང་མི་དང་གྲོགས་པོ་གྲོགས་མོ་སོགས་མིན་པར་ངེས་པར་དུ་ཉམས་མྱོང་དང་ཤེས་ཚད་ཡོད་པའི་སྐད་སྒྱུར་བ་ཞིག་གི་མཐུན་སྦྱོར་བླང་དགོས། གང་ཡིན་ཟེར་ན་ཁོང་ཚོར་སྨན་དང་འབྲེལ་བའི་ཚིག་རྣམས་ཀྱི་དོན་ཤེས་རྟོགས་ལེགས་པོ་ཡོད་པས་སྐད་སྒྱུར་ཏག་ཏག་བྱེད་ངེས་རེད།

ཁོང་ཚོས་ཨོ་སི་ཀྲི་ལི་ཡར་གཏན་འཇགས་སྡོད་མི་རྣམས་ལ་ཁོང་ཚོའི་སྐྱེས་ཚེས་དཔང་ཡིག་དང། སྨན་བཅོས་དང་འབྲེལ་བའི་ཡིག་ཆ། ཤེས་ཡོན་གྱི་གྲུབ་འབྲས་སོགས་ཡིག་ཆ་གལ་ཆེན་བཅུ་ཙམ་རིན་མེད་དུ་ཕབ་སྒྱུར་གནང་གི་ཡོད། འོན་ཀྱང་གཞུང་གི་མཐུན་སྦྱོར་དེ་དག་ཐོངས་མཆན་ལག་ཁྱེར་རིགས་འགའ་ཤས་ཡོད་མཁན་ལ་མ་གཏོགས་གོ་སྐབས་མེད་པ་མ་ཟད། གོ་སྐབས་དེ་ཁྱེད་ལ་ཨོ་སི་ཀྲི་ལི་ཡར་གཞིས་སྤོ་ཆོག་པའི་ཐོངས་མཆན་ལག་ཁྱེར་རག་པ་ནས་ལོ་གཉིས་ནང་ཚུད་བླང་དགོས་པ་ཡིན། གལ་སྲིད་ཁྱེད་ལ་ཡིག་ཆ་བཅུ་ལས་མང་བ་ཕབ་སྒྱུར་དགོས་ཚེ་ཡིག་ཆ་ལྷག་མ་རྣམས་བསྒྱུར་བར་ཁྱེད་ཀྱིས་རང་ངོས་ནས་སྐད་སྒྱུར་བ་གླ་ཆོག

naati dot com dot au ཐོག་བསྐྱོད་ཆོག་ཅེས་ཁོང་གིས་འགྲེལ་བརྗོད་གནང་བར། གལ་སྲིད་ཁྱེད་ཀྱིས་གླས་པའི་སྐད་སྒྱུར་བར naati འོག་ཆ་འཇོག་ཡོད་མེད་ཤེས་རྟོགས་འདོད་ན། ཁྱེད་ཀྱིས་ང་ཚོའི་དྲ་ཚིགས་བརྒྱུད་བདེན་དཔང་ར་སྤྲོད་གནང་ཐུབ་པའི་མཐུན་རྐྱེན་བསྐྲུན་ཡོད། དེ་བཞིན་ཁྱེད་ཀྱིས་སྐད་སྒྱུར་བ་གླ་སྐབས་དང་ཐོག་ནས་རིན་པ་ག་ཚོད་ཡིན་མིན་གོ་བསྡུར་བྱེད་དགོས། George Mazook ལགས་ནི་སྐད་སྒྱུར་བའི་མཐུན་སྦྱོར་སྐྲུན་མཁན Speak Your Language ཞེས་པའི་ཚོང་འབྲེལ་གྱི་འགན་འཛིན་ཡིན། ཁོང་གིས་དོ་བདག་འདྲ་མིན་གྱིས་རེ་འདུན་འདྲ་མིན་སྟོན་གྱི་རེད་ཅེས་གསུངས། མི་འགའ་ཤས་ལ་སྐྱེས་ཚེས་དཔང་ཡིག་དང། གཉེན་སྒྲིག་དཔང་ཡིག་སོགས་བསྒྱུར་དགོས་པ་དང། ཡང་འགའ་ཤས་ལ་གན་རྒྱའི་ཡི་གེ་ཕབ་བསྒྱུར་བྱེད་དགོས་པ་ཡོད། དཔེར་ན། ང་ཚོས་ལམ་སྟོན་ཞུ་མི་གཅིག་གིས་རྒྱ་ནག་ལ་མ་འཛུགས་བྱེད་ཀྱི་ཡོད་པས་ང་ཚོས་ཁོང་གི་གན་རྒྱའི་ཡིག་ཆ་རྣམས་བསྒྱུར་བར་མཐུན་འགྱུར་བྱེད་བཞིན་ཡོད། དེ་བཞིན་ལམ་སྟོན་ཞུ་མི་གཞན་ཞིག་གིས་ཨི་ཐ་ལི་ནས་ཐོན་ཟོག་ཉོ་བཞིན་ཡོད་པས་ཁོང་ལ་སྐད་སྒྱུར་གྱི་མཐུན་སྦྱོར་ཡང་བྱེད་བཞིན་ཡོད། George ལགས་ཀྱིས་རང་ཉིད་ཀྱི་སྐད་སྒྱུར་བ་དང་ལས་ཀ་ལས་སྐབས་རྙོག་དྲ་མེད་པ་ཡོང་ཆེད་ལམ་སྟོན་གནང་བར།
providing spelling for names because when you ཁྱེད་ཀྱིས་སྐད་སྒྱུར་བ་ལ་རང་ཉིད་ཀྱི་མིང་ཨིན་ཡིག་ནང་དག་ཆ་གང་འདྲ་བྲིས་ཀྱི་ཡོད་མེད་གསལ་པོ་ཤོད་དགོས། གང་ཡིན་ཟེར་ན། ཨ་ར་པིག་ལྟ་བུའི་སྐད་ཡིག་ནང་མིང་ཨིན་ཡིག་ཏུ་བསྒྱུར་སྐབས། དག་ནོར་ཡོང་སྲིད་པས་གཟབ་གཟབ་བྱེད་དགོས་པ་ཡིན། དོ་བདག་སོ་སོའི་འགན་འཁུར་ནས་རང་ཉིད་ཀྱི་ཡིག་ཆ་ཨ་མའི་སྟེང་མིང་དག་ཆ་ཇི་ལྟར་བཀོད་ཡོད་པ་གསལ་བཤད་བྱེད་དགོས་ངེས་རེད། མ་ཟད་ཁོང་གིས་སྐད་སྒྱུར་བ་ལ་རང་ཉིད་དོ་བདག་གི་གནས་ཚུལ་གལ་ཆེ་ཁག་གང་མང་གསལ་པོ་ཤོད་དགོས་ཞེས་ནན་ཏན་གྱིས་གསུངས།

དོ་བདག་སོ་སོའི་ཡིག་ཆ་ཡིན་པས་དེའི་ནང་དོན་རྒྱས་པར་སྐད་སྒྱུར་བ་ལ་ཤོད་ན། མཐའ་མའི་ཡིག་སྒྱུར་དེ་ནོར་འཁྲུལ་མེད་པ་དང་དོན་སྒྱུར་དེའང་ཏག་ཏག་ཞིག་བྱེད་ཐུབ་ངེས་རེད། གལ་སྲིད་ཁྱེད་ཀྱིས་ཕབ་སྒྱུར་དེ་ཏག་ཏག་བསྡད་མེད་པ་ཚོར་ན། འབྲེལ་ཡོད་ཚང་མར་བཀའ་འདྲི་གནང་ནས་སྐད་སྒྱུར་བ་ལ་གསལ་བཤད་བྱས་ཆོག། ཁྱེད་ཀྱིས་རིན་མེད་དུ་སྐད་སྒྱུར་བ་གླ་བར་ཁ་པར་ཨང་གཅིག་གསུམ་གཅིག།

དེ་མིན་ཁྱེད་ཀྱིས་རང་ངོས་ནས་སྐད་སྒྱུར་བ་གང་ཞིག་གླ་ན་དེར NAATI འོག་ཆ་འཇོག་དང་ངོས་འཛིན་ཡོད་མེད་ཞིབ་འཇུག་ངེས་པར་དུ་གནང་དགོས། SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། གལ་སྲིད་ཁྱེད་རང་ལ་ང་ཚོའི་གཟའ་འཁོར་དེའི་ལེ་ཚན་མཉེས་པོ་བྱུང་ཡོད་ན་ཁྱེད་ཀྱིས